བསླབ་ནས་ཡག་པོ་ཞིག་བྱས་ནས་ཨ་ཉི་མ་རེ་རེ་ལ་བདུད་རྩི་རིལ་བུ་ཟ་རྒྱུ་མེད་ནས་དེ་ནང་མཆོད་དེ་ཞོགས་ཀས་སྔ་པོ་ལྕེ་ལ་བཞག་བདུད་རྩི་མྱང་བའི་རྣལ་འབྱོར་རེ་རེ་བསྟེན་བཞག་གི་ཡིན་ན་ཡག་གས་ཁ་བོ། རྒན་གོག་ཆགས་སོང་ནས་གཟུགས་པོ་ཐང་པོ། ཨ་ནི། གཉེར་མ་ཡང་ཉུང་ཉུང་པགས་ཀོ་ལ་གཉེར་མ་ཞེ་པོ་མེད་མཁན། འགའ་ཤས་ནི་སྐྲ་དཀར་ཡང་མི་ཡོང་མཁན། གཟུགས་པོ་ལ་སྟོབས་ཡོད་མཁན་སྟོབས་ཡོད་ཟེར་ན་ཤིང་ཤ་རྡོ་ལྕགས་བྱས་ཀྱི་སྟོབས་དེ་ཕན་གི་མ་རེད་ང་རང་ཚོ་དམ་པའི་ཆོས་སྒྲུབ་ཁ་འདོན་དགེ་སྦྱོར་བྱས་ལ་སྟོབས་དང་ལྡན་པ

ཅན་དེ་ལས་བསླད་ནས་ལྕེ་ལ་བྱེད་བཞག། ལུས་ཀྱི་ནང་ཐམས་ཅད་བདུད་རྩིས་གང། ལུས་དྭངས་ལ་སྟོང་ཉི་མ་ཤར་བ་ལྟར་འོད་གསལ་བར་བྱས། སྡིག་སྒྲིབ་སྦྱངས། ཐ་མལ་སྣང་ཞེན་སྦྱངས། ལུས་ལ་ཡོད་གནས་པའི་རྒྱལ་བ་ཐམས་ཅད་ཟག་མེད་ཀྱི་བདུད་རྩིས་ཚིམ་པའི་དམིགས་པ་རེ་བྱེད་བཞག་གི་ཡིན་ན་ཚོགས་རྒྱ་ཆེན་པོ་ཞིག་བསགས་དགོས་ཟེར་སྙམ་གནས་རྒྱུ་དེ་རེད། དེ་ཡིན་ཙང་ནང་མཆོད་དེ་ཧ་ཅང་གི་གལ་ཆེན་པོ། ད་ཨོཾ་ཨཱཿ་ཧཱུྃ་ཨོཾ་ཨཱཿ་ཧཱུྃ་ཨོཾ་ཨཱཿ་ཧཱུྃ་གསུམ་ལབ་དགོས་རེད། དེ་ལབ་དུས།

དེ་ལ་སེམས་ཅན་ཐམས་ཅད་ཀྱི་སྒྲིབ་སྦྱོང་བྱས་པས་ཕན་ཡོད་རེད། ཡང་ན། ཨོཾ་ཨཱཿ་ཧཱུྃ་ཟེར་བརྗོད་དུས་ཙམ། མདུན་གྱི་ནམ་མཁའ་ལ། ཡི་གེ་གསུམ་གསལ་བཏབ་ནས་རེད། རང་གི་ཐུགས་ཀ་ནས་འོད་ཟེར་འཕྲོས་ནས་རེད། སེམས་ཅན་ཐམས་ཅད་རང་སར་ཡོད་པ་དེ་ལ་མདུན་ནམ་ཡིག་གསུམ་སྡིག་སྒྲིབ་གང་ག་ཚུར་བཀུག་ནས་བདུད་རྩི་ནང་ལ་ཐིམ་ནས། སྦྱངས་སོང་བསམ་པ་རུ་བྱས་ནས་རེད། འོ་དེ་བསམ་གཏོང་གི་ཡིན་ན། རིགས་དྲུག་གནས་འདྲེན་འཁོར་བ་དོང་སྤྲུགས།

བྱས་དང་རླུང་གཡོས་མེ་འབར་རེད། ད་ནང་གི་རླུང་དེ་བསྐུལ་ནས་སྤྱི་བོ་ཧཾ་ཡིག་མར་ཞུ་ཡོང་བ་དེ་བདུད་རྩིའི་ངོ་བོར་རྟོགས་ཡ་དེ་རེད། དེ་འདྲ་ཡིན་ཙང། པས། བསྐྱེད་རིམ་ལ་སྦྱར་ནས་མཚོན་དོན་ཡོད། རྫོགས་རིམ་ལ་སྦྱར་ནས་མཚོན་དོན་ཡོད། མཚོན་དོན་སོ་སོ་ཧ་གོ་ན་ནི་བསམ་བློ་དེ་འདྲ་གཏོང་བའི་སྐོར་དེ་ཕན་ཆེན་པོ་ཡོང་གི་ཡོད་མེད་འགྲོ། དེ་འདྲ་ཞིག་ཡིན་པ་རེད་ད་དེ་ཚོ་ཨ་ལི་ནས་ཀ་མ་ཡོང་ནས་ཕྱི་གི་སྔོན་སེང་གི་དམིགས་པ་དེ་ཡག་པོ་ཅིག་བྱས། དལ་པོ་ཅིག་བྱས་ནོ་ཁྱོད། དེ་བྱེད་ཀྱི་ཡིན་ན། ནང་མཆོད་བྱིན་རླབས་དེ་ལ་གསང་བདེ་འཇིགས་གསུམ་མི་འདྲ་ཞིག་མི་འདྲ་ཞིག་ཡོང་དགོས་ཡ་དེ་གསང་བདེ་འཇིགས་གསུམ་ཉམས་སུ་བླངས་པའི་གདུལ་བྱ་དེ་ལ་ལུས་ཀྱི་ནང་དུ་རྩ་ཁམས་ཆགས་ལུགས་ཏོག་ཙམ་མི་འདྲ་བ་རེད། ལུས་ཀྱི་ནང་རྩ་སྟོང་ཕྲག་བདུན་ཅུ་རྩ་གཉིས་ཆགས་ལུགས་དེ་ཚོ་རྩ་ཡི་འཁོར་ལོ་དང་རྩ་འདབ་གྱེས་ལུགས་དེ་ཚོ་བདེ་མཆོག་ནས་བཤད་པ་དང་འཇིགས་བྱེད་ནས་བཤད་པ་སོགས་དེ་ཚོ་འདྲ་གི་ཡོད་མ་རེད། དེ་ང་རང་ཚོ་ག་རེ་གི་རིགས་ཡིན་ན་རིགས་དེ་དང་མཐུན་པར་བུ་བྱུང་ན་དེ་རེད་དེ་ཡིན་ན་དེ་འདྲ་གི་དབང་གིས་གདུལ་བྱ་ལ་དེ་འདྲ་ཡོད་པའི་དབང་གིས་སངས་རྒྱས་ཀྱིས་བྱིན་རླབས་དེ་མི་འདྲ་བ་གསུང་དགོས་བྱུང་བ་རེད། དེ་འདྲའི་ཕྱིར་ནང་མཆོད་དེ་ཚོའི་རེད། ད་མཆོད་པ་བྱིན་རླབས་ལ་ཡང་བསང་བ་སྦྱང་བ་བསྐྱེད་པ་སོགས་བསང་བ་གང་ག་གཅིག་པ་རེད། ཨོཾ་ཧྲཱིཿ་ཥྚྲཱིཿ་ཝི་ཀྲྀ་ཏཱ་ན་ན་ཧཱུྃ་ཕཊ་དངོས་སུ་ཡ་གི་བཤམས་བཞག་པའི་མཆོད་པ་དེར་བགེགས་ཡོད་པ་དེ་ཕར་བསངས། སྭ་བྷཱ་ཝ་སྟོང་པ་ཉིད་དུ་གྱུར་ཟེར་དུས་མཆོད་པ་དེ་རང་བཞིན་གྱིས་གྲུབ་པའི་སྟོང་པ་ཡིན་བསམ་པའི་སྒོམ་དུས་སྟོང་ཉིད་ཀྱི་ལྟ་བ་དྲན་པའི་ངང་དངོས་སུ་བཤམས་པའི་ཐ་མལ་པའི་རང་ག་པའི་ཆུ་དང་འབྲུ་རང་ག་ལས་བཤམས་བསྡད་པའི་མཆོད་པ་དེས། ནམ་མཁའ་ལ་འཇའ་ཡལ་བ་ལྟ་བུ་མི་དམིགས་པར་གྱུར་སོང་བསམ་པ་ཐ་མལ་པའི་སྣང་ཞེན་སྦྱངས། ད་བསྐྱེད་པ་དེ་ལ་སྣོད་བསྐྱེད་པ་སྟོང་པའི་ངང་ལས་ཨ་ལས་བྱུང་བའི་ཐོད་པ་ཡངས་ཤིང་རྒྱ་ཆེ་བ་ས་ཡི་གེ་ཨ་ཡིག་ལས་ཐོད་པ་བསྐྱེད་པ་རེད་ཨ་དེ་ཐོད་པའི་ས་བོན་སྐྱེས་པ། ས་བོན་ལས་བསྐྱེད་པ། བདེ་མཆོག་སྐུ་སོགས་ཀཾ་ལས་ཐོད་པ་ཨ་བསྐྱེད་པ། ཀ་དེ་ཀ་པཱ་ལ་ཟེར་ཡག་གི་མིང་དང་པོ་དེ། དེ་ལ་ཐིག་ལེ་སྦྱར་ཡོང་དུས་མིང་ཡིག་ལ་ཐིག་ལེ་སྦྱར་ནས་ཀཾ་ཟེར་དུས་ཐབས་ཤེས་གཉིས་ཟུང་དུ་འབྲེལ་ཡོང་པ་རེད། བདེ་སྟོང་གཉིས་ཟུང་དུ་འབྲེལ་ཡོང་པ་རེད། ཐོད་པ་གཅིག་ལས་ཕྱི་དཀར་བ་ནང་དམར་བ་གཉིས་ཀྱིས་བདེ་སྟོང་གཉིས་མཚོན་ཡོང་པ་རེད།

རོལ་མོ་སྣོད་དུ་བསྐྱེད་ཀྱི་ཡིན་ན་བསྐྱེད་རེད། མ་བསྐྱེད་ནའང་ཆོག་གི་ཡོད་རེད། མ་རྒྱུད་སྐབས་སུ་བསྐྱེད་ཀྱི་ཡོད་གསུངས་པ་རེད། ད་ག་རེ་བྱས་སྣོད་མི་འདི་ཡི་གེ་ཨ། དཀར་པོ་རེ་རེ་བྱས། ཨ་དེ་ལས་ཡོངས་སུ་གྱུར་པ་འདི་ཐོད་པ་དཀར་པོ་བྱས་པ་དེ་སྣོད་བསྐྱེད་པ་རེད། བཅུད་བསྐྱེད་ཡ་དེ་ཐོད་པ་རེ་ནང་ལ་ཧུང་རེ་རེ་བྱས། ཨ་ལས་བྱུང་ཐོད་པ་རྒྱ་ཆེ་ནང་ན་ཧུང་ཧུང་ཞུ་ལས་བྱུང་ཧུང་གཉིས་ལབ་པ་རེད་དེ་གང་ག་ནང་ཧུང་རེ་རེ་རེད། ཧུང་ཧུང་ཞུ་ལས་བྱུང་དཔེར་ན། སྒོར་མོ་རེ་རེ་སྤྲད་གི་ཡོད་ན་གྲྭ་པ་གང་ག་ལ་སྒོར་མོ་སྤྲད་པ་རེད།

འཁོར་བ་ན་འཁོར་བཅུག་མཁན་དེ་ལུས་དང་ངག་ལ་དབང་ཡོད་པ་མ་རེད་སེམས་ཀྱིས་བསྐུལ་བ་སྟེ་སེམས་ཀྱི་རྩ་བ་དེ་ཉོན་མོངས་དུག་གསུམ་གྱིས་བསྐུལ་ནས་ཐོག་མར་མ་རིག་པ་རེད་མ་རིག་པ་ཡང་ཁོའི་བཞོན་པའི་རླུང་གིས་བསྐུལ་ནས་ཡུལ་ལ་གཡོ་བར་བྱེད་པ་ཡིན་ཙང། རྩ་བ་སེམས་རེད་དེ་ཡིན་དུས་གཞན་སློབ་ཀྱི་ཞུ་དོན་ཇི་བཞིན་དང་ཕྱི་ལ་སྒྲུབ་མཁན་ལ་བྱིན་གྱིས་བརླབས་ཡོང་དུས་སོ་སོར་རྟོག་པའི་ཤེས་རབ་དེ་ཡག་པོ་སྦྱིན་མཁན་དུ་བཅུག་དགོས། སྐུ་ཡི་ཐུགས་ཀྱི་བྱིན་རླབས་སྔོན་དུ་ཐོབ་ཀྱི་རེད། དེ་ནས་གསུང་གི་བྱིན་རླབས། ཨ་ནི་སྐུ་ཡི་བྱིན་རླབས་ཞུ་གི་རེད།

བྱེད་ལས་དབང་པོ་དྲུག་གི་སྤྱོད་ཡུལ་དུ་ཟག་པ་མེད་དོ། བྱེད་ལས་དེ་ལས་ཀ་ག་རེ་ཡོད་རེད་ཟེར་ན། མཆོད་ཡོན་དེ་སྐུ་ལ་ཕུལ་ནས་ལུས་ཀྱི་དབང་པོའི་ཡུལ་དུ་ཟག་མེད་ཀྱི་བདེ་བ་སྐྱེ། མེ་ཏོག་སྤྱན་ལ་ཕུལ་ནས་སྤྱན་གྱིས་རེག་པ་ཙམ་པོས་སྤྱན་གྱི་དབང་པོ་ལ་བདེ་བ་སྐྱེ། ད་ག་ནང་བཞིན་དུས་ས་ཡུལ་སོ་སོ་སོ་སོ་ལ་སུ་ལ་ཕུལ་བཞག་གིན་དེའི་ཐུགས་རྒྱུད་ཀྱི་དབང་པོ་དྲུག་ལ་བདེ་བ་ཁྱད་པར་ཟག་མེད་ཀྱི་བདེ་བ་བསྐྱེད་ཐུབ་མཁན་གཅིག་རེད་སོང་བསམ་པ་བྱས་ནས་ཨ་ནི། དེ་རེད། ད་ཡིན་ན་ད་དུས་ཕུལ་བའི་སྒང་ལ།